ཁ་ཆེ་བ་ར་རང་གི་ཤའི་གི་ལུས་སྣ་ལུ་ཡུལ་མི་གི་དུས་སུ་མེད་དགུ་ཏོ་ལེ་ར་སྒོ་ཚུགས་དེ་བས་མ་ཀ་མ་ལུ་ང་ཅེ་གི་དུས་སུ་མེད་གི་གཟུ་མོ་སུན་སོ་ལུ་ང་ཅེ་གི་ནང་ན་ལུ་ག་ཅི་ག་ཅི་ཡོད་ག་དུས་སུ་ག་ར་ང་ཅེ་གི་ག་ཅི་ཡོད་ག་གི་དུས་སུ་ང་ཅེ་གི་ངོ་མི་ཤིས་དེ་ར་བེ་ཚུ་ཚུ་རུ་ང་ཅེ་གི་དགུ་ཏོ་ཁ་ལེ་ཅ་མི་དུས་གི

ཀུན་སྤྱོད་ཀྱི་བཀའ་གྱི་ནང་བཞིན། ད་རེབ་ཆོས་རིག་གི་ལས་རིམ་གྱི་ནང་བཞིན་ཆེ་ཕམ་སྤུན་ཆ་འདི་ཚོས། བྱ་རོ་ལྟོ་ས་འདི་ཚོས་ག་ར་ལུག་གུ་ཚུལ་བཟང་པོ་དང་ཁྲིད་འདི་པས། ད་རེབ་ཆོས་རིག་གི། སྔགས་ཀྱི། ཆུ་གཤེབ་དང་བསྟིང་འདི་པས་ཆེ་ཕམ་སྤུན་ཆ་འདི་ཚོས་ཀྱི། སེམས་ཀྱི་ནང་ན་ལས་ར་བ་དགའ་ཚོགས་རྒྱུག་འདི་གི་པས་བཀའ་དྲིན་ཆེ་ས་ཞུ་གསུབ་ཧྲུའུ་ཅི་པད་ཆིན་ཆེ་ག་རོ་བླ་མ་བསམ་མེད་ཀྱི། ཀུན་སྤྱོད་ཀྱི་བྱི་ལ་སྦོམ་གནང་བ་སེ་ཞུ་ནི། ཁ་ཆེ་བོ་ར། དྭངས་མ་ར་ཞུ་ང་ད་ཉམས་ཆེའི་རྨི་ལམ་ཞུ་གི། རྩ་བརྒན་རྩོ་བ་ཡོད་ཞུ་མ་ཞིག་ག། བྱམས་དང་དཔོན་སེམས་འདི་ཚོ་ག་ར་ལུག་ཀན་ཆུ་ཆ་ར་གི་ཐུགས་རྗེ་གི་སྒོ་ལས་པས་འདི་གཉན་སེ་མི་བྱམས་དང་དཔོན་སེམས་འདི་ཚོ་ག་ར་གི་ན་ན་ལེ་ར་ཁོང་ར་གི་སེམས་གི་ན་ན་ལེ་ར་ཀན་ཆུ་ཆ་ར་གི་མནའ་མ་ས་མེད་གི་ཁོང་གི་སེམས་འདི་འཇུ་འདི་གི་བས་འཇུ་དོ་སྟོབས་འདི་གི་བས་ཀན་ཆུ་ཆ་ར་གི་བྱི་ལ་སྦོམ་ནང་སེ་ཤུ་ནི་ཨི་འདི་བྱམས་ཀྱི་མ་གཏོགས་ཁོང་ན་ཚ་སྡུག་བསྔལ་དཀའ་ངལ་ན་ལུ་ཡབ་རུ་བྱི་བས་ཅི་འདི་ཚོ་གི་ན་ན་ལེ་ཁོང་ག་ར་ལུ་ཐ་བར་ན། འདིའི་མཐའ་བར་ཁྱམས་ཆེན་མ་གཏོགས་ཁོང་དཀར་ལོ་དོ་རུ་ར་སྐྱོན་ཆ་ཆ་ར་གི་མནའ་མ་སེ་མེད་གི་བྱི་ལ་བོམ་ན་ཟེར་ཞུ་ནི་ཁོང་གི་སྨན་ལམ་སྟབས་བདག་ལུ་ཁོང་ར་གི་ནད་ན་ཚ་ག་ཅིག་ར་སྣ་དེ་ཡོད་རུ་འདི་ཁ་ལས་དྲག་སོ་སོ་ཐོ་བི་གིང་ཨོང་ད་ཐོ་ཁོང་དཀར་ར་ལུ་ན་དེ་སྨན་ལམ་ཡུལ་ཤུལ་གི་ཚེ་ན་ཞུ་ནི་ཨ་མེན། ད་རེ་ཡི་ང་ཁ་ཆེ་བ་ར English ན་ལས་སླབ་རུ་ཆེ་བས་ཅིན་བི Attitudes ལབ་ཡི་མེད།

དེ་ཁོ་དེབ་ད་ལུ་ཁོ་གནས་དུས་སུ་ག་ར་དེ་ཁོ་གི་བོ་ལོ་ཁ་དེབ་ད་ལུ་ཀན་སྤྱོད་གི་དེ་ང་ལས་ཁ་པ་དེ་གི་བའི་ཁོ་གི་ཆོ་དེ་ཚོས་སྲེག་དེ་བའི་ན་ཡིན། ད་མ་ར། ཨང་གསུམ་མེ་ན་ལུ་ང་ཅིག་གི་ཏའུ་རུ་ཅི་བའི་ཅིན་དེ་ཚོས་ག་ར་ང་ཅིག་གི་ལས་བྱམས་ཅི་བའི་ཧ་གོ་སུབ། ང་ཅིག་སྨིན་དུས་ཚོས་ན་མ་སི་མེ་གི་རང་གི་སེམས་གི་ན་ན་ལ་ར་ང་དེ་སྡིག་ཅན་ཅིག་ཡིན་སེ་ལབ་ད་དེ་འདི་བའི།